འདོད་ཁམས་ན་ཁམས་བཅོ་བརྒྱད་གང་ག་ཡོད། འདོད་ཁམས་ན་ཡོད་ཟེར་ཏེ་ད་འདོད་པས་བསད་རྒྱུ་ལ་བསམ་བློ་གཏོང་དགོས་རེད་བ། འདོད་པས་བསད་རྒྱུ། ཨ་ནི། འདོད་ཁམས་ན་ཁམས་བཅོ་བརྒྱད་གང་ག་ཡོད། དེ་ནས། གཟུགས་ཁམས་ན་ལ། ཁམས་བཅོ་བརྒྱད་ནང་ནས་བཅུ་བཞི་ཡོད། བཅུ་བཞི་ཡོད། བཅུ་བཞིའི་ལྷག་མ་མེད་ཡ་དེ་ག་རེ་ན། དྲི་རོ་གཉིས་བཅས། སྣ་ལྕེ་རྣམ་ཤེས་གཉིས་བཅས་ཏེ་བཞི་པོ་དེ། ད།

དྲི་ཡི་ཁམས་རོ་ཡི་ཁམས། སྣ་ཡི་ཁམས་ལྕེ་ཡི་ཁམས་དེ་བཞི་པོ་དེ་མེད། དེ་མེད་ཡ་ག་རེ་ཟེར་ན། དེ་ནི། དྲི་རོ་ལ་དེ་ནི་ཆགས་པ་དང་མ་བྲལ་ན་ཁམས་གོང་མ་ལ་སྐྱེ་ཡ་ཡོད་མ་རེད། ཁམས་གོང་མ་ལ་སྐྱེ་བ་ལ། དྲི་རོ་ལ་ཆགས་པ་དང་བྲལ་བ་ཡོད་དགོས། དྲི་རོ་ལ་ཆགས་པ་བྲལ་དགོས་པ་ཡིན་ཙང་ད། གཟུགས་ཁམས་ལྟ་བུ་ལ་ནི། ག་རེ་ཟེར་རེད་སྣ་ཡི་རྣམ་ཤེས་ལྕེ་ཡི་རྣམ་ཤེས་དེ་དགོས་ཀྱི་མེད་ད་དེ་མེད་ཟེར་ན་དེ།

ཐམས་ཅད་དོ། གཟུགས་ཀྱི་ཁམས་ན་བཅུ་བཞི་འོ། དྲི་དང་རོ་དང་སྣ་དང་ནི་ལྕེ་ཡི་རྣམ་ཤེས་ཁམས་མ་གཏོགས། གཟུགས་མེད་གཏོགས་པ་ཡིད་དང་ནི་ཆོས་དང་ཡིད་ཀྱི་རྣམ་ཤེས་ཁམས་སྒྲིབ་པ་དོན་ད་སྒྲིབ་སྒྲིབ་པ་དོན་ཁམས་གསུམ་གང་དུ་གཏོགས་མ་གཏོགས་ཀྱི་རབ་དབྱེ་དེ་དེ་ནས་ད་རྩ་བར།